ཨ་རིའི་རྒྱལ་ས་ཝ་ཤིང་ཊོན་ནས་རྣམ་པ་ཚོ་སླར་ཡང་འཚམས་འདྲི་ཞུ་རྒྱུ་ཡིན། དེ་རིང་གི་ལེ་ཚན་གཉིས་པའི་ནང་ལ་ཡང་ནིའུ་ཡོག་ནང་ཡོད་པའི་ཧི་མ་ལ་ཡའི་མི་རབས་རྒན་པའི་ལས་འཆར་དང་མ་འོངས་པའི་ནང་བོད་པའི་སྤྱི་ཚོགས་ནང་ལས་འཆར་དེ་འདྲའི་དགོས་མཁོ་ཡོད་མེད་བཅས་ཀྱི་སྐོར་ལ་ཡང་གླེང་མོལ་ཞུ་ཡས་ཡིན། གོང་དུ་ཞུས་པའི་བརྗོད་གཞིའི་གླེང་མོལ་ཞུ་ཡས་ཆེད་དུ་ནིའུ་ཡོག་གྲོང་ཁྱེར་ནས

རྣམ་རྒྱལ་ལགས་དེ་ལོ་བཞི་སྔོན་ལ་ངའི་རོགས་པ་ཐུབ་བསྟན་ཤེས་རབ་ཟེར་མཁན་ཅིག་ཡོད་རེད་ཐུབ་བསྟན་ཤེས་རབ་ཁོ་རང་གིས་ང་ལ་གསུང་ཡ་བྱས་ན་ཁོ་རང་གི་ཨ་མ་ལགས་ནང་ལ་བཞུགས་བྱས་ནས་ད་ནིའུ་ནེ་པལ་ནས་བལ་ཡུལ་ནས་ནིའུ་ཡོག་ལ་ཕེབས་ཨ་དེ་ནས་ནིའུ་ཡོག་ལ་བཞུགས་དུས་ཙམ་པ་ཉོབ་ཏོག་ཁག་པོ་ཞེ་པོ་ཞིག་འདུག་ག་དུས་ཡིན་ནའི་ཞོགས་གས་ཡར་བླངས་ནས་སྒེའུ་ཁུང་རྩར་ལ་བསྡད་ཨ་ནི་ཐུབ་བསྟན་ཤེས་རབ་ཁོ་རང་ལས་ཀ་ལ་ཕྱིན་པ་མིག་བལྟ་བསྡད་ཨ་དེ་ནས་ཁོ་རང་ལས་ཀ་ཡོང་ནས་ཡ།

ག་ཡིན་ན་སྐད་བརྡ་དེ་འདྲ་ཤེས་པ་སོང་ཙང་དེ་ལས་སླ་ཡོད་རེད་ད་དེ་ལ་ཡིན་ན་སྐད་ནི་ཤེས་ཀྱི་མི་འདུག་ནང་ལ་བསྡད་ན TV ཡང་སྤར་ཤེས་ཀྱི་མི་འདུག་ག་གས་བྱེད་ཡ་མི་འདུག་ད་ང་རྒྱ་གར་ལ་འགྲོ་གི་ཡིན་ཟེར་མཁན་དེ་འདྲ་མང་པོ་ཞེ་བོ་ཅིག་འདི་ཚོ་བསམ་པ་ལ་འདུག་དེ་འདུག་ག་ནི་ང་རང་གཉིས་ཀྱིས་ཇུས་གཏིང་བྱས་ནས་ཨ་ལེ་ཁོ་རང་ཚོ་ལ་ཐེངས་མ་གཅིག་དེ་འདྲ་གླིང་ག་དེ་འདྲ་ལ་ཁྲིད་ཡ་མི་འདུག་ཡ་ས་ང་རང་གཉིས་སྐད་ཆ་བྱུང་སོང་ཨ་ནི་རོགས་པ་ཁ་ཤས་ཅིག་བསྡོམས་ནས་ང་རང་ཚོ་དངུལ་ར་ཅིག་བསྡུས་ཨ་འདི་ནི་ངས་སོ་སྐྱེ་རིན་པོ་ཆེ་ལ་དེ་དུས་ཞུས་པ་ཡིན་སོ་སྐྱེ་རིན་པོ་ཆེ་གིས་ཆོས་ཚོགས་ཡག་པོ་ཅིག་ས་ཆ་ཆེན་པོ་ཞེ་བོ་ཅིག་ཡོད་རེད་ནིའུ་ཡོག་གི་ཡས་ད་ལ། ཨ་དེ་ནས་རིན་པོ་ཆེ་གིས་འགྲིག་གི་རེད་ས་ག་རེ་བྱེད་ནས་བྱས་ས་ཁོ་རང་ཚོ་རྒན་འཁོགས་དེ་ཚོ་ཁྲིད་འདི་འདྲ་བྱས་ན་དཔེ་ཡག་པོ་རེད་གསུངས་སོང། ཨ་དེ་ནས་ཉིས་སྟོང་བཅུ་གཉིས་ལ་རེད་འོང་དུས་ཨ་དེ་ནས་གླིང་ག་དང་པོ་དེ་རྒན་འཁོགས་དགུ་ང་རང་ཚོ་གི་ཁྲིད་ནས་ཡ་གིར་ལ་ཉི་མ་གཉིས་གསུམ་ཅིག་བསྡད། ཁོ་རང་ཚོ་སྐྱིད་པོ་ཞེ་བོ་བྱུང་ཤག་ཨ་ནི་རྒན་པ་ཚོ་གི་སྐུ་ཇི་སྟག་དེ་ནིའུ་ཡོག་ལ་སླེབས་ནས་ང་ཚོ་འདི་འདྲ་བྱས་ནས་སྐྱིད་པོ་ཞེ་བོ་ཐེངས་མ་དང་པོ་འདི་འདྲ་བྱས་ནས་འགྲོ་ཡ་རག་སོང་ཟེར་བ། ཨ་ནི་ཨེ་འདི་འདྲ་བྱས་ནས་འཛོམས་ས་དེ་འདྲ་བཟོ་ཡ་མི་འདུག་གས་ཨ་ནི་དཔེ་མ་སྲིད་ཕན་ཐོགས་ས་རེད། ཁོ་རང་ཚོ་དེ་འདྲ་གསུངས་པ་རེད་ཨ་ནི་ང་ཚོས་འགྲིག་གི་རེད་ཨ་ནི་ང་ཚོ་ནིའུ་ཡོག་ལ་མ་ཡོང་བྱས་ནས་ཕར་ཚུར་སྐད་ཆ་འདྲ་པོ་དྲིས་ཨ་ནི་ང་རང་ཚོ་བསྡད་ས་གི་རྩ་དེ་བ་བོད་པ་མང་པོ་ཡོད་ས Jackson Height ལ་འདི་དམ་པ་སངས་རྒྱས་ཆོས་ཚོགས་ཅིག་ཡོད་རེད་དམ་པ་སངས་རྒྱས་ཆོས་ཚོགས་དེ་ལ་ང་རང་ཚོ་ཞུས་ཨ་ཁོ་རང་ཚོ་གི་ས་ཆ་ཆུང་ཆུང་ཅིག་ཡོད་རེད་ཨ་ནི་དེ་ནང་བ་དེ་རིན་པ་མེད་པ་ལ་ཁོ་རང་ཚོ་ག་རེ་བྱས་ནས་བྱས་དེ་ནང་ལོགས་ལ་ཨ་ནི་ང་ཚོ་གི་གཟའ་ཟླ་བ་མིག་དམར་ལྷག་པ་དེ་འདྲ་འཛོམས་ཡག་འགོ་བཙུགས་པ་རེད་འགོ་བཙུགས་དུས་ཙམ་པ་ལ་གཅིག་གིས་གཅིག་ལ་ལབ་བྱས་ནས་ཁོ་རང་ཚོ་རྒན་འཁོགས་དགུ་དེ་མགྱོགས་པོ་ཞེ་བོ་ཅིག་མང་རུ་འགྲོ་དུས་ཙམ་པ་ལ། ཁོ་ཁང་པ་ནང་མ་ཤོང་ཨ་དུས་སྟབས་ཡག་ནས་ཤར་པ་སྐྱིད་སྡུག་གི་ཨ་ད་ལྷ་ཁང་ཆེན་པོ་ཞེ་བོ་ཅིག་བརྒྱབ་ཡོད་རེད Jackson Height ཁོ་རང་ལ། ཨེ་ཡེ་ཤུ་ལྷ་ཁང་ཅིག་ཁོ་རང་ཚོ་ཉོས་བྱས་ནས་འགྱུར་བ་བཏང་ནས་ཨ་ནི་ནང་པའི་ལྷ་ཁང་དེ་འདྲ་བྱས་ཨ་འདི་ནང་ལོགས་ལ་ཁོ་རང་ཚོ་ཤོག་ཟེར། ཨ་འདི་འདྲ་བྱས་ནས་ད་ལོ་གསུམ་ཙམ་འགྲོ་རེད་དེ་ཤར་པ་སྐྱིད་སྡུག་གི་ལྷ་ཁང་ནང་ནང་ལ་ང་ཚོ་འཛོམས་ནས་གཟའ་ཟླ་བ་མིག་དམར་ལྷག་པ་ཆ་ཚང། རྒན་འཁོགས་ད་ལྟ་བརྒྱ་དང་གསུམ་ཟེར་ལ་ང་ཚོ་གི་ལྟ་རྟོག་བྱེད་དགོས་བ་རེད།

དེ་བྱུང་ས་ཡོད། ད་ག་ནང་བཞིན། རྒན་པོ་ཚོ་མང་པོ་ཞིབ་ཅིག་དེ་འདྲའི་སྐྱེས་སྐར་དེ་འདྲའི་མི་ཚེ་ནང་བཏང་མ་མྱོང་དུས་ཙམ་པ་ལ་ང་ཚོས་ད་ག་ཟེར་ལ་ད། ལག་ཁྱེར་གྱི་འདི་ནང་ལོགས་ལ་བལྟ་ནས། ད་དངོས་གནས་ཡིན་ནའི་མིན་ནའི་ར་ཁོ་རང་གི་སྐྱེས་སྐར་གྱི་དུས་ཚོད་དེ་ཨ་ནི་ཡིན་ནའི་ང་ཚོ་གི་སྐྱེས་སྐར་བཏང། ཨ་ནི་པ་པའི་དུས་ཚོད་པ་པའི་དུས་ཆེན་ཨ་མའི་དུས་ཆེན་དེ་འདྲའི་ཨ་རི་ལ་ཡོད་རེད་བ་ད་དེ་འདྲའི་ང་ཚོ་གོ་སྐབས་ག་རེ་ཟིན་ནས་ཁོ་རང་ཚོ་ལ་དེ་བྱས་ནས་ག་རེ་ཟེར་འདི་བྱས་ནས་ག་དུས་ཡིན་ནའི་སྐྱིད་པོ་ཡོང་ཡ་གི་དེ་འདྲའི་ཐབས་ཤེས་འདྲ་པོ་ཅིག་བཙལ་བསྡད་ཀྱི་ཡོད་འདི་མ་ཡིན་པ་ཡང།

ཆུང་ཆུང་ཆུང་ཆུང་ནིའུ་ཡོག་རང་ནང་ལོགས་ལ་འཆམ་འཆམ་འཁྲིད་ཡས་འདི་འདྲ་ད་མང་པོ་ཡོང་གོ་རེད་དེ་ལོ་གཅིག་ནང་ལོགས་ལ་ཆེན་པོ་གཅིག་གླིང་ག་ཆེན་པོ་ཞིག་བཏང་གོ་རེད་གླིང་ག་ཉི་མ་བཞི་གི་གླིང་ག་ཞིག་བཏང་གོ་རེད་འདི་པད་ནོར་རིན་པོ་ཆེ་དགོན་པ་ལ་ང་ཚོ་གི་ཕྱིན་བྱས་ནས་དཔེ་སྐྱིད་བཏང་གི་ཡོད་རེད་ཨ་ནི་པད་ནོར་རིན་པོ་ཆེ་དགོན་པ་བྱས་ཨ་ནི་རྒྱལ་བ་ཀརྨ་པའི་དགོན་པ་འདི་གས་དེ་ག་པ་ག་ས་ལ་ཁྲིད་ནས་ཉི་མ་བཞི་ཙམ་ཅིག་སྐྱིད་པོ་བཏང་གི་ཡོད་རེད་ད་འདི་མ་ཡིན་པ་ད་ལྟ་ད་གིན་བླ་ཆེན་ཁག་གི་འདི་ཞུ་དུས་ཙམ་པ་ལ་ད་ད་ལྟ་ཟླ་བ་འདིའི་ཟླ་གཞུག་ལ་སྐྱབས་རྗེ་གླིང་རིན་པོ་ཆེ་ང་ཚོར་གདན་འདྲེན་ཞུ་གི་ཡོད་རེད་ཡང་དེ་ལ་ཡི་རྒན་གོག་ཚོ་ལ་ཡང་བྱེད་ཡ་མང་པོ་ཡོད་རེད་ལགས། ལགས་སེ། དེ་ཚོ་ནས་ཐུབ་བསྟན་ལགས་ད་དཔེ་ན་རྣམ་པ་ཚོ་ད་ལྟ་གོང་དུ་ལས་བྱ་མང་པོ་གསུངས་སོང་ང། དེ་ཚོའི་ནང་ནས་ད་གཅིག་གི་ད་གཅིག་གི་ལོ་ལོན་རྒན་པ་ཁོང་རྣམ་ཚོ་ལ་ཡ་ཕན་ཐོགས་ཤོས་འདྲ་པོ་ཅིག་ག་རེ་ཡོང་གི་འདུག་རྣམ་པ་ཚོ་འདིའི་ཉམས་མྱོང་ཐོག་ནས་མ་འོངས་པ་ལ་ཡ་ད་གཅིག་གི་ད་དུང་གཅིག་གི་ལས་བྱ་རྒྱ་སྐྱེད་བཏང་ཡས་ད་དེ་འདྲས་ལ་ཡ་བསམ་བློ་གསར་པ་འདྲ་ཅིག་ག་རེ་རེ་ཅིག་འཁོར་གནང་གི་ཡོད་ན།

དེ་འདྲའི་ང་ཚོ་འགོ་བཙུགས་ཡང་ད་ག་ནང་བཞིན་སྐུ་མདུན། ད་ལྟ་བླ་ཆེན་ཁག་གི་བརྙན་འཕྲིན་དེ་འདྲའི་ང་ཚོ་ཡང་སེ་ཡང་སེ་སྟོན་ཡག་ད་དེ་འདྲས་ཀྱི་འབད་བརྩོན་བྱེད་ཀྱི་ཡོད་ང་ཚོ་དེ་མཐུན་རྐྱེན་རེད་དེ་ཆ་ཚང་ང་ཚོ་སྟོན་ཡག་ད་དེ་གས་ཚང་མ་ཉོས་ཚར་བ་ཡིན་སེ་ཡང་སེ་ཡང་སེ་དེ་ཚོ་སྟོན་ཡག་གི་དེ་བྱེད་ཀྱི་ཡོད་ལགས་ཨ་དེ་མ་ཡིན་པ་བླ་ཆེན་ཁག་ད་གིན་ཞུས་པ་ནང་བཞིན་ཡར་བཅར་ཡག་ད་ཡང་གདན་འདྲེན་ཞུ་ཡག་ད་དེ་འདྲས་མང་པོ་བྱེད་བསྡད་ཀྱི་ཡོད་ལ།

ཡོད་ལགས། རིན་པོ་ཆེ་གི་དེ་ཁོ་རང་ཁོ་རང་རིན་པོ་ཆེ་གི་དེ་ཁག་ཁག་རང་རེད་ད་མི་མང་དང་ཚང་མ་མཉམ་དུ་བྱས་ནས་ང་རང་ཚོ་རྒན་པ་ཚོ་ལ་ཡང་རིན་པོ་ཆེ་གི་དམིགས་བསལ་གྱི་ཨ་བྱས་ནས་མཇལ་ཁ་གནང་ཡ་ད་དེ་འདྲའི་འཆར་གཞི་ཅིག་ཡོད་ད་ག་ནང་བཞིན་རིན་པོ་ཆེ་ཡང་རྒན་གོག་ཚོ་ལ་ཚུར་ཕེབས་བྱས་ནས་ཡང་ཆུ་ཚོད་གཅིག་གཉིས་དེ་འདྲའི་དུས་ཚོད་དེ་འདྲ་བཏང་ཡ་དེ་འདྲའི་འཆར་གཞི་ཡོད་ད་ག་ནང་བཞིན་ད་ལྟ་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་དེ་ཆིབས་སྒྱུར་གནང་བསྡད་བཞག་ང་ཚོ་ཐབས་ཤེས་བྱེད་ཀྱི་ཡོད་འདི་ནང་བཞིན་བྱས་ཙང་བླ་ཆེན་ཁག་ཚོ་ནིའུ་ཡོག་ལ་ཆིབས་སྒྱུར་གནང་དུས་ཙམ་པ་ག་དུས་ཡིན་ནའི།

བ་དེ་དེ་འདྲའི་རྒན་འཁོགས་འདི་ཚོ་མཉམ་དུ་བཏང་ཡ་རེད་ཁོ་རང་ཚོ་སྐྱིད་པོ་བཏང་ཡ་གི་ཅིག་ལས་འཆར་དེ་འདྲའི་མང་པོ་ཅིག་བཟོ་ཡ་ཡོད་རེད་ཡོ་ག་བསླབ་ཡ་དེ་འདྲའི་ཡིན་པ་ཡིན་ནའི་རེད་ཡང་ཕྱི་ལོགས་ལ་ད་གིན་ལབ་ནང་བཞིན་འཆམ་འཆམ་འཁྲིད་ཡ་དེ་འདྲའི་ཡིན་པ་ཡིན་ནའི་རེད་གང་ལྟར་རྒན་འཁོགས་ཚོ་ལ་དེ་འདྲ་ཟེར་ནས་ད་གོང་དུ་ཞུས་པ་ནས་ཡ་མེད་བཏང་པ་དེ་འདྲའི་དུ་གཡུག་བཞག་པ་ཡ་མེད་བཏང་པ་དེ་འདྲའི་ཚོར་བ་མ་སླེབས་ཡ་ཁོ་རང་ཚོ་དངོས་གནས་དྲང་གནས་རྒན་གསོ་ཁང་ལ་འགྲོ་གི་ཟེར་ན་འགྲོ་སྙིང་འདོད་ཡ་དེ་འདྲའི།

ད་ལྟ་བར་དུ་འགྲོ་སོང་དེ་དང་པོ་འགོ་བཙུགས་ཏེ་གནམ་གྱི་ལ་ང་རང་ཚོ་རོགས་པ་དག་ང་རང་ཚོ་དགེ་རྟག་དངུལ་བྱས་ནས་སོ་སོ་སོ་གི་དངུལ་བསྡུས་ནས་དེ་འདྲ་བྱས་བསྡད་ཡོད་རེད་དེ་ནས་རྗེས་ལ་ལོ་ད་ཨང་ད་ལོ་གཉིས་གསུམ་འགྲོ་གི་འདུག་ད་མི་མང་རང་གི་ཞལ་འདེབས་ང་ཚོ་ཞལ་འདེབས་སློང་ག་འགྲོ་གི་མེད་ཁོ་རང་ཚོ་ཚུར་ཕེབས་ཀྱི་འདུག་དཔེ་མ་སྲིད་ཡག་པོ་འདུག་ཅིག་མི་གྲོངས་པ་ཡིན་ནའི་རེད་ར་སྤུན་ཀྱག་དང་དེ་འདྲ་གྲོངས་པ་ཡིན་ནའི་རེད་ཁོ་རང་ཚོ་གི་ཚུར་ཞལ་ལག་གཏང་རོགས་ཤིག་ལབ་ཡ་འདྲ་པོ་དེ་འདྲ་དང་ཡང་སོ་སོ་གི་སྐྱེས་སྐར་དེ་འདྲ་གཏང་ག་ཡོང་ད་གང་ལྟར་ག་དུས་ཡིན་ནའི་ཁོ་ཅིག་སྦྱིན་བདག་ཅིག་ཡོད་ཡོད་པ་རེད། ད་ག་ནང་བཞིན་ད་ང་ཚོ་དེ་རྒན་རབས་ལས་འཆར་དེ་ཆེ་རུ་ཆེ་རུ་འགྲོ་དུས་རྒན་གོག་ད་ལྟ་རྒན་རབས་བརྒྱ་དང་སུམ་ཅུ་ལ་ལྟ་དགོས་པ་རེད་ད་དེ་ཡར་རྒྱས་དུས་ཙམ་ང་ཚོ་འགྲོ་སོང་ཆེ་རུ་འགྲོ་དུས་གཞུང་དང་འབྲེལ་བ་བྱས་གཞི་ནས་འགོ་བཙུགས་པ་ཡིན་གཞུང་དང་འབྲེལ་བ་བྱས་འགོ་བཙུགས་དུས་ཙམ་པ་ལ། གཞུང་གི་མི་སྣ་ཚོ་ཁ་སང་དཔོན་པོ་ཆེན་པོ་ཅིག་སླེབས་པ་རེད་ད། Daniel Dromm ཟེར་མཁན་ཅིག་ཡོད་རེད་འོ་དེ New York District ཉི་ཤུ་རྩ་ལྔ་གི་ཁོ་རང་དཔོན་པོ་དེ་རེད་ཁོ་རང་ཚོ་སླེབས་བྱས་ནས་ཁོ་རང་ཚོ་གིས་ཡང་དེ་འདྲ་བྱས་ནས་ང་ཚོ་ལ་རོགས་པ་བྱས་ད་དེ་འདྲ་གཞི་ནས་འགོ་བཙུགས་པ་རེད།

ཆོས་ཚོགས་ག་བ་ག་ས་ལ་ཡོད་རེད་ཆོས་ཚོགས་དེ་ཚོ་སུས་མེད་ཟེར་གི་མི་འདུག་དེ་འདྲ་བྱས་ནས་ང་ཚོའི་རྒན་གོག་དེ་ཚོ། གཟའ་ཟླ་བ་མིག་དམར་ལྷག་པ་ཕུར་བུ་དེ་པ་ལ་ཁོ་རང་ཚོ་ཞེ་པོ་ཞེ་པོ་ཡོད་མ་རེད་ཆོས་ཚོགས་མང་ཆེ་ལ། གཟའ་སྤེན་པ་ཉི་མ་དེ་པ་མི་བཞི་ཁོ་རང་ཚོ་དེ་གྲལ་ལ་ཟ་མཁན་ཡོད་མ་རེད་དེ་ཡིན་དུས་ཀ་ནས། དེ་འདྲ་ཅིག་ལ་ང་ཚོ་ལ་ཅིག་འཛོམས་བཅུག་ད་ལབ་པ་ཡིན་ན། ཁོ་རང་ཚོ་མེད་ཟེར་གི་མི་འདུག་ཨ་ནི་རྒན་པ་ཚོ་མི་སྙིང་རྗེ་ཁོ་ཚོར་དགོས་ཡ་དེ་འཛོམས་ནས་སྐད་ཆ་བཤད་ཡ་ད་དེ་འདྲས། དེ་འདྲས་ཅིག་དགོས་ཀྱི་འདུག་མ་གཞི་ཞེ་པོ་དེ་འདྲས་དངུལ་ད་དེ་འདྲས་ཁྱེར་དགོས་ཡ་ཡོད་མ་རེད་དེ་ཡིན་དུས་ཀ་ནས་འཛོམས་ས་ཅིག་བཟོས། འཛོམས་ས་ཅིག་བཟོས་ནས་ཨ་ནི་ག་རེ་ག་རེ་བྱེད་དགོས་འདུག་དེ། ཧི་མ་ལ་ཡའི་རྒན་རབས་ལས་འཆར་ང་ཚོ་མཉམ་པོ་འབྲེལ་བ་བྱེད་པ་ཡིན་ན་ང་ཚོ་གིས་ད་ལྟ་ག་རེ་བྱེད་ཀྱི་ཡོད་པ་དེ་ཆ་ཚང་ང་རང་ཚོ་གིས་རོགས་པ་བྱེད་འདོད་ཡོད། ཡང་སེ་ཡང་སེ་ཞུ་གི་ཡོད་སུ་ལ་ཡིན་པ་ཡིན་ན་ང་ཚོ་འབྲེལ་བ་བྱེད་རོགས་བྱེད། ཨ། ཆ་ཚང་དེ་རྒན་རབས་ལས་འཆར་འདྲ་པོ་ཅིག་བཙུགས་ཚར་བའི་གཞུག་གུ་ལ། ཨ་དེ་ནས་བཟོ་ལྟ་འདྲ་པོ་ཅིག་ཁོ་རང་ཁོ་རང་རང་བཞིན་གྱིས་དོན་ཡོང་གི་འདུག་ད་ག་རེ་བྱེད་ཀྱི་ཡིན་པས་ད་ང་ཚོ་རྒན་གསོ་ཁང་བཙུགས་གི་ཡིན་པས་ཡང་ན་གཞུང་དང་འབྲེལ་བ་བྱས་ནས་ཡང་དུས་ཟིན་ནས། དེ་འདྲའི་འཛོམས་ཡ་ཅིག་གཅིག་པོ་བྱེད་ཀྱི་ཡིན་པས་ག་རེ་ག་རེ་བྱེད་དགོས་འདུག་ཁོ་རང་བཞིན་གྱིས་ག་ལེ་ག་ལེ་དོན་ཡོང་གི་དང་པོ་ཉིད་ལ་རྒན་གོག་ཚོ་འཛོམས་ས་གི་ཅིག་བཟོས་ཐུབ་ན་དཔེ་མི་སྲིད་ཡག་པོ་འདུག་ཞུས། ལགས་སེ། དེ་ནས་ཐུབ་བསྟན་ལགས་ད་དཔེར་ན། ད་ང་ཚོ་ད་ལྟ་ཡོད་པའི་ཕ་གིའི་ད་དཔེར་ན་ཧི་མ་ལ་ཡ་གྱི་རྒན་རབས་ཀྱི་ལས་འཆར་དེ་ཆ་མཚོན་པ་ཡིན་ན། ད་མང་ཆེ་བ་ད་གིན་གོང་དུ་བཀའ་མོལ་བྱུང་བ་ནང་བཞིན་ཧི་མ་ཅིག་རྒྱ་གར་དང་བལ་ཡུལ་འདི་བ་ནས་ད་འདི་བ་ཅིག་ཨ་མི་རི་ཀ་ད་ཅིག་འདི་བ་ཡོང་བསྡད་མཁན་ཁོ་རང་ཚོའི་ཕ་མ་ཚོ་སུ་ད་ག་ད

གནས་སྟངས་ཆགས་ཀྱི་འདུག་གསུངས་པ་དེ་རྣམ་རྒྱལ་ལགས་གང་ཡིན་ཟེར་ན་ད་བོད་པ་དེ་མང་པོ་ཞེ་པོ་ཅིག་སླེབས་ཡོད་རེད་ཨ་རི་ལ་དེ་ཡིན་དུས་ག་ནས་ཁོ་རང་ཚོ་མང་པོ་ཞེ་པོ་ཅིག་དེ་མི་སེར་ཆགས་ཡོང་དུས་མང་ཆེ་བ་སུ་ཡིན་པ་ཡིན་ནས་ཕ་མ་ཚུར་ཕེབས་རོགས་བྱེད་ན་བསམ་གྱི་ཡོད་རེད་པ་ཕ་མ་ཚུར་འཁྲིད་ཡོང་དུས་ཙམ་པ་ལ་དེ་ལ་དམིགས་བསལ་བྱེད་ཡ་མེད་རྒྱུ་འདྲ་པོ་བྱེད་ཨ་ནང་ལ་བསྡད་ནང་ལ་བསྡད་དུས་ཙམ་པ་གཅིག་པོ་ལྷག་གཅིག་པོ་ལྷག་ཡ་དེ་ཨ་རི་ནང་ཡག་པོ་བརྩི་གི་ཡོད་མ་རེད་སྐྱོ་ནས་སེམས་ཀྱི་དཀའ་ངལ་དང་དེ་འདྲ་མང་པོ་ཡོང་སྲིད་ཀྱི་རེད་པ་དེ་ཡིན་དུས་ག་ནས་ང་རང་ཚོ་ཡིན་པ་ཡིན་ནའི་རེད་ད་ལྟ་ཧི་མ་ལ་ཡའི་རྒན་རབས་ལས་འཆར་འདི་བཙུགས་ཡོད་རེད་ཡང་དེ་མ་ཡིན་པ་ཅིག་རྒན་གསོ་ཁང་དེ་འདྲའི་འཛུགས་ཡ་དང་དེ་འདྲའི་གི་བསམ་བློ་ཆེན་པོ་དེ་འདྲ་ཡོད་ཡིན་ན་ཡང་ད་ལྟ་ཡིན་པ་ཡིན་ན། གོམ་པ་ཆུང་ཆུང་བརྟན་པོ་བརྒྱབ་ནས་ང་ཚོ་ག་ལེ་ག་ལེ་འགྲོ་གི་ཡོད་རེད་བ། དེ་ཡིན་དུས་ག་ནས་ཨ་རི་གི་ས་གནས་གཞན་པ་དེ་པ་ཡིན་ན་རེད་ད་ཡུ་རོབ་དེ་པ་ཡིན་པ་ཡིན་ན་རེད། དམིགས་ཡུལ་ཆེན་པོ་འཇུ་ཡ་ད་ཡག་པོ་རེད་དེ་ཡིན་ནས་ཨ་ལེ་ཆུང་ཆུང་ཆུང་ཆུང་གོམ་པ་ཆུང་ཆུང་བརྟན་པོ་བརྒྱབ་བྱས་ནས་དང་པོ་ཉིད་ལ་རྒན་གོག་ཚོ་དེ་འདྲའི་འཛོམས་ས་དེ་འདྲ་ཅིག་བཟོས་རོགས་བྱས་པ་ན་དངོས་གནས་དྲང་གནས་བཀའ་དྲིན་ཆེན་པོ་ཞུ་གི་ཡོང་ས་རེད་ལན་ཞུ་ཡིན།

Eighty for Eighty ལ་ནི་རྒྱལ་བ་རིན་པོ་ཆེའི་དགུང་ལོ་བརྒྱད་ཅུ་ཕེབས་པའི་གི་དེ་ནང་ལོགས་ལ་ང་ཚོ་ལོ་གཅིག་རིང་ག་ལ་རྒན་གོག་ཉི་ཤུ་རྩ་དྲུག་ཉམ་ཐག་ཉི་ཤུ་རྩ་དྲུག་ལ་ང་ཚོ་གི་སྦྱིན་བདག་བྱེད་པ་ཡིན་སྒོར་མོ་ཆིག་སྟོང་ལྔ་བརྒྱ་ལྔ་བརྒྱ་དེ་འདྲའི་ཕུལ་ནས། ལོ་གཅིག་ཏག་ཏག་རིང་ག་ལ་ར། ད་ཡིན་ནའི་གང་ལྟར་ངས་ཀི་ཨེ་ད་ལྟ་ཞུ་ཡ་དེ་ལ། དགོན་པ། རྒན་པ་མང་པོ་ལྷག་དུས་ཙམ་པ་ལ་ཡང་ན་ནང་ལ་བྱེད་ཡང་ན་ཁོ་ཚོ་ཆོས་བྱེད་ས་ལ་ན་དགོན་པ་དེ་འདྲ་རེད་དོ་དགོན་པ་ལ་ཅི་འདོད་མི་འདོད་སྐད་ཆ་བཤད་ས་ག་ལ་ཡོད་མ་རེད་པ། དེ་ཡིན་དུས་ག་ནས་དཀྱིལ་གྱི་ས་ཆ་ཅིག་ཡོད་པ་ཡིན་ན་དགོན་པ་རང་ཡང་མ་ཡིན་པ་བྱས་སོ་སོའི་ནང་ཡང་མ་ཡིན་པ་བྱས་དཀྱིལ་གྱི་ས་ཆ་དེ་འདྲ་དེ་འདྲ་སྤྱི་ཁང་འདྲ་བ་དེ་འདྲ་དེ་འདྲ་ལ་འཛོམས་ས་རྒན་འཁོགས་ཚོ་ནམ་རྒྱུན་དུ་ནས་འཛོམས་ས་དེ་འདྲ་བཟོས་པ་ཡིན་ན་དེ་ཡིན་ཅིག་མིན་ཅིག་མ་ཎི་བགྲང་དགོས་ཡས་ད་ཞལ་འདོན་སྐྱོར་དགོས་ཡས་དེ་འདྲ་མ་ཡིན་པ་བྱས་ད་འཛོམས་ས་ཁོ་རང་ཚོ་ལུས་རྩལ་རྩེད་ཁོ་རང་ཚོ་གཞས་གཏང་སྒོར་གཞས་འཁྲབ་དེ་འདྲ་བྱེད་ས་ཀྱི་ས་ཆ་ཅིག་དེ་འདྲ་བཟོས་པ་ཡིན་ན་དཔེ་ཡག་པོ་ཡོང་གི་རེད་བསམ་གྱི་འདུག་ཨ་ནི་ད་སི་ཀིམ་ལ་ར་བང་ལ་ལ་ཨ་ནི་ད་ལྷ་བཙུན་དར་མ་སེན་ཊར་ཟེར་མཁན་ཞིག་བཙུགས་ཡོད་རེད་དགོན་པ་རང་མ་རེད་དེ་ནས་མི་ཚང་མ་འཛོམས་ས་ཞིག་གཟའ་ཟླ་བ་མིག་དམར་ལྷག་པ་ཚང་མ་རྒན་འཁོགས་དང་གཞོན་པ་ཡིན་ནའང་འཛོམས་ས་ཞིག་ད་ག་སོང་འཛོམས། དགེ་བཤེས་ལགས་ཅིག་ཕ་གི་ལ་མཁན་པོ་ཅིག་ཡོད་པ་རེད་མཁན་པོ་ལ་ཅིག་བཅར་འདྲི་ཞུ་ས་ཡོད་རེད་ག་རེ་ཡིན་པ་ཡིན་ནའང། ད་ཕ་གི་ལ་གང་ལྟར་མི་འཛོམས་ས་ཞིག་བཟོ་ཐུབ་པ་ཡིན་ན་འདི་འདྲས་ཀྱི་མཐུན་རྐྱེན་ཅིག་སྐོང་ཐུབ་པ་ཡིན་ན་དཔེ་མི་སྲིད་ཡག་པོ་ཡོང་གི་རེད་བསམ་གྱི་འདུག། ལགས་ལགས་སོ་ལགས་སོ་ཨ་ནི་ཧི་མ་ལ་ཡའི་ཀྱི་རྒན་རབས་ལས་འཆར་གྱི་འགན་འཛིན་ཐུ་ལྕགས་རི་ཤར་ཐུབ་བསྟན་ཉི་མ་ལགས་དེ་རིང་ང་ཚོའི་ལས་རིམ་ཕེབས་རྣམ་པ་ཚོའི་ལས་འཆར་སྐོར་ལ་ཡང་ངོ་སྤྲོད་གནང་བ་དེ་ཨ་ནི་བཀའ་དྲིན་ཆེ་ཞུ་ཡས་ཡིན་ཨ་ནི་ཐུབ་བསྟན་ལགས་ཐུགས་རྗེ་གནང། ཐུགས་རྗེ་ཆེ། ཐུགས་རྗེ་ཆེ། དེ་ནས་རེས་གཟའ་པ་སངས་ཀྱི་ཀུན་གླེང་ལས་རིམ་ནང་དུ་ཨ་ནི་ཨ་རིའི་སྲིད་འཛིན་འོས་བསྡུའི་གི་ཐོག་ལ་ཡང་བོད་མི་ཚོས་དོ་སྣང་ག་འདྲས་བྱེད་ཀྱི་ཡོད་མེད་དང་ཨ་ནི་པེ་ཅིང་མི་རིགས་སློབ་གྲྭ་ཆེན་མོའི་ནང་བོད་པའི་སློབ་ཕྲུག་ཐོག་མར་ཕེབས་པའི་ཨ་ནི་ལོ་རྒྱུས་སྐོར་ལ་ཡང་བཅར་འདྲི་ཞུས་པའི་ཅིག་བརྙན་པར་སྙན་སྒྲོན་ཞུ་རྒྱུ་ཡིན་པས་རྣམ་པ་ཚོ་གསན་གཟིགས་གནང་རྒྱུ་མ་བསྙེལ་རོགས་གནང་རོགས་གནང་ཨ་ནི་རྣམ་པ་ཚོས་ང་ཚོའི་ལས་རིམ་ལ་ཡང་གསན་གཟིགས་གནང་བ་ལ་ཡང་བཀའ་དྲིན་ཞུ་གི་ཡིན་ཨ་ནི་རྣམ་པ་ཚོ་དེ་རིང་ལས་རིམ་དེ་ཞུ་མཚམས་བཞག་གི་ཡིན་ཨ་ནི་བཞུགས་གདན་འཇགས་དགོས་ཨ་ནི་ལས་རིམ་རྗེས་མའི་སྒང་ལ་མཇལ་ཡོང་ཐུགས་རྗེ་གནང།